འོ་དེ་དགའ་བར་བྱའོ་ད་དེ་འདྲ་ཀུན་གྲགས་གང་པོ་བ་ཉོན་མོངས་མ་སྤངས་པ་གང་པོ་ཡིན་དུས་དེ་འདྲ་ཡིན་དུས་ཙེ་ནས་དེ་འདྲ་ཁྲོ་བ་ཚིག་ཐུབ་མེད་ལ་ཁྲོ་བ་རིང་ཧྲིལ་གྱིས་སྦས་ཏེ་དེ་འདྲ་གི་མ་ཁྲོ་བ་ལམ་སྐྱོ་མོ་དེ་ཚོ་ཁྲོ་བ་དེ་ཞི་བར་བྱའོ་སྤྱོད་འཇུག་ཉན་ནི་འོ་ད་དེ་འདྲ་བྱེད་ཐུ་བ་བྱུང་ན་དེ་ནི་དགའ་འདི་འདྲ་བྱུང་ཡང་ཁོ་ལ་ད་ཕྱིན་འོ་སྙག་ཡིན་ན་གཅིག་མི་འདུག་སྙག་གི་ཚིག་གོ་རེ་མཐོན་པོ་རང་བྱུང་མི་འདུག་ག།

ལ་ལ་རྨོངས་ཏེ་ལ་ལ་རྨོངས་པས་ཉེས་པ་བྱས། རྨོངས་ནི་རྒྱུ་འབྲས་རྨོངས་པའི་མ་རིག་པའི་དབང་གིས་རང་ལ་གནོད་པ་བྱས་ནས་གནོད་པ་སྐྱེལ་གི་ཡོད་རེད། ལ་ལ་ཁྲོས་ཏེ། ལ་ལ་རྨོངས་ཏེ་ཁྲོས་གྱུར་ན་ཧ་ལ། ཚུར་ཉེས་པ་བྱས་ནས་ཚུར་གནོད་པ་བྱེད་མཁན་གོ་ལ་ཧ་ཁྲོས་གི་བསྡད་ན་དེ་མ་འགྲིག་པ་རེད། རྨོངས་ནི་ཚིག་གཉིས་པ་སྟེ། གཉིས་ཆ་རེ་འུ་རེ་གཞན་གཅིག་གི་ལ་ལ་རྨོངས་པ་ཟིན་ངེས་ད་གང་དེ་འདྲ་གཅིག་ལ་ཅར་རེ་བཟོ་བར་བྱོས་ལ་ལ་རྨོངས་པས་ཉེས་པ་བྱེད་ལ་ལ་རྨོངས་ཏེ་ཁྲོས་གྱུར་ན་གཉིས་ཆར་ཧ་ཅར་རེ་བཟོ་བར་བྱ་ད་ནི་དུག་སྦྱར་ན་འགགས་མི་འགགས་ལ་ལ་རྨོངས་པས་ལས་འབྲས་ལ་རྨོངས་པས་རང་ལ་གནོད་པ་ཚུར་རྒྱག་གི་ཡོད་གནོད་པ་རྒྱག་མཁན་དེ་ལ་འུ་རེ་རང་གི་ཡ་ཧ་ཁྲོས་གི་དེ་ཧ་ཧ་ཁྲོས་ནས་ཁོང་ཁྲོའི་ཉེས་དམིགས་མ་བསམ་པར་ཁོ་ལ་ཧ་ཁྲོས་གི་བསྡད་ན་ད་དེ་ག་གི་སྐྱོན་མེད་པ་ག་གི་སྐྱོན་བཅས་པ། སྐྱོན་མེད་ཡིན་ན་ནི་ཡིན་མཉམ་པའི་སྐྱོན་ཅན་ཡིན་ན་ནི་ཡིན་མཉམ་པའི་ཟེར་བ་དེ་བསམ་དགོས་པ་ཡིན་ནི་འུ་རེ་ཚོའི་ཧ་ནེ་ཚོའི་གནོད་པ་བྱེད་མཁན་ལ་ཧ་ཁྲོ་རྒྱུ་མེད་པའི་ཟེར་བ་ད་ནི་ཡིན་གཅིག་མིན་གཅིག་བསམ་དགོས་ག་ནི། ད་རང་ནི་མཐོན་པོ་ར་མ་བྱུང་མེད་ན་བསམ་པའི་རི་ཚིག་ནི་འོ་དེ་ཚིག་གཉིས་པོ་ནི་ལ་ལ་རྨོངས་པས་ཉེས་པ་བྱེད་ལ་ལ་རྨོངས་ཏེ་ཁྲོས་གྱུར་ན། མིའི་མཆན་འགྲེལ་ནི་རང་གི་ངོ་གདོང་ནི་ལ་སྟེ་དུས་ཚོད་ནི་དེ་འདྲས་ཀྱི་ནུ་ག་ཕ་ནི་ལ་སྟེ་དུས་ཚོད་ནི་གང་ཟག་ལ་ལ་ལས་འབྲས་ལ་རྨོངས་པས་གསོད་པ་ལ་སོགས་པའི་གནོད་པ་བྱེད་ལ་རང་ལ་ཚུར། གསོད་པ་ལ་སོགས་པའི་ཚུར་རང་ལ་གནོད་པ་བྱེད་ཀྱི་ཡོད་པས་གང་ཟག་ལ་ལ་ཟེར་མཁན་དེ་འུ་རེག།

འོ་ཐུགས་ཟིན་བྱས་ད་དེ་ནས་སུ། གང་ཟག་བདག་གིས་བསྒོམ་བྱང་ཆུབ་སེམས་དཔའི་གྲོགས་པོ་བྱེད་པའི་བདག་གི་དགྲ་དེ་དྲིན་དུ་གཟོ་བའི་བསམ་པས་དགའ་བར་བྱའོ་གསུམ་པ་དེ་ལ་ཕན་པའི་བསམ་པར་བྱ་བར་རིགས་པ་ནི། འདི་དང་བདག་གི། འདི་དང་བདག་གིས་བསྒྲུབས་པས་ན་དེ་ཕྱིར་བཟོད་པའི་འབྲས་བུ་ནི། འདི་ལ་ཐོག་མར་བདར་འོས་ཏེ། འདི་ལྟར་དེ་ནི་བཟོད་པའི་རྒྱུ། དགྲ་འདི་དང་བདག་གིས་བཟོད་པ་འདི་གཉིས་བསྒྲུབས་པས་ན་བཟོད་པ་བསྒྲུབ་ཡས་གོ་དགྲ་གོ་མི་རང་གི་གོ་ལ་གྲོགས་པོ་བྱས་གོ་ལ་བརྟེན་ནས་རང་གི་བཟོད་པ་གོ་བསྒོམ་པ། ཇི་ལྟ་བུའི་དགྲ་འདི་དང་བདག་གིས་བཟོད་པ་འདི་བསྒྲུབས་པས་ན་གཉི་ག་བཟོད་པའི་རྒྱུ་ལ་གཏོགས་པའི་ཕྱིར་དགྲ་གོ་བཟོད་པའི་རྒྱུ་བས། རང་གིས་བཟོད་པ་སྒོམ་པ་གོ། བཟོད་པའི་རྒྱུ་ལ་གཏོགས་པ་འབད། བཟོད་པའི་འབྲས་བུ་བྱང་ཆུབ་ནི། ད་དེ་འདྲ་གི་བཟོད་པའི་འབྲས་བུ་བླ་ན་མེད་པའི་བྱང་ཆུབ་ཐོབ་པ་ཡིན་ན། དེ་ལྟ་བུའི་བྱང་ཆུབ་ནི། གནོད་བྱེད་འདི་ལ་ཐོག་མར། བདར་ཞིང་བསྔོ་བར་འོས་ཏེ། གང་སོགས་བདར་ཞིང་ཟེར་མོད་ཞིང་ཟེར་མོད། ཞིང། ནུ། ག། ཞིང། བྱང་ཆུབ་ཞིང། ཐོག་མར་བསམ། འདི་ལ་ཐོག་མར་བདར་འོས་ཏེ། འདི་ལ་ཐོག་མར་འདར་འོས། དེ་ལྟར་དེ་ནི་བཟོད་པའི་རྒྱུ། དེ་ལྟར་དགྲ་དེ་ནི། བདག་གི་བྱང་ཆུབ་སྒྲུབ་པའི་གང་ཟག་པ། བཟོད་པའི་འབྲས་བུ་བྱང་ཆུབ་ནི། གནོད་བྱེད་འདི་ལ་ཐོག་མར།

ཁྲག་དང་ཐིག་རླུང་ནི་དེ་ནས་དང་པོ་སངས་རྒྱས་ཀྱི་སྨོན་ལམ་བཏབ་ནས་དེ་ནས་ཐོག་མར་དེ་ནི། ཆོས་ཀྱི་བདུད་རྩི་སྦྱིན་དུས་དེ་ནས་ཐོག་མར་ང་ལ་སྦྱིན་དུ་བ་ཞོ་སོགས་བྱས་ནས་སྨོན་ལམ་སྐྱོན་པ་གནང་ནས་དེ་ནས་འཁོར་ལྔ་སྡེ་བཟང་པོ་ནི་དང་པོ་བདེན་བཞིའི་ཆོས་ཀྱི་འཁོར་ལོ་བསྐོར་སོགས་གོ་བདེ་བྱུང་བ་པདྨ་དེ་ནང་བཞིན་བྱས་ནས་རང་གི་བཟོད་པའི་འབྲས་བུ་དེ་ཡང་ཐོག་མར་འདི་ལ་དགྲ་དེ་ལ་བདར་བས་བབས་པས་སོ་དེས་བཟུང་བ་ནོར་བུ་ད་ནི་ལ་སྒྲུབ་པས་བྱང་ཆུབ་སྒྲུབ་པའི་བཟོད་པའི་གང་ཟག་བྱང་ཆུབ་ནི། གནོད་བྱེད་འདི་ལ་ཐོག་མར་བདར་ཞིང་བསྔོ་བར་འོས། བདར་ཞིང་བསྔོ་བར་འོས། དེ་ལྟར་དགྲ་དེ་ནི་བྱང་ཆུབ་སྒྲུབ་པའི་བཟོད་པའི་རྒྱུ་སྟོབས་ལྡན་ཡིན་པའི་ཕྱིར། གཉིས་པ་ཕན་ཡོན་ལ་མི་ལྟོས་པ་ལ་གསུམ། ཕན་པའི་བསམ་པ་མེད་པས། མཆོད་ཡུལ་མིན་པ་མི་འཐད་པ། ཕན་པའི་བསམ་པ་མེད་པས་མཆོད་ཡུལ་མིན་པ་མི་འཐད། གནོད་པའི་བསམ་པ་ཡོད་པས་མཆོད་ཡུལ་མིན་པ་མི་འཐད་པ། དེས་ན་བཟོད་པའི་དམིགས་རྐྱེན་བྱས་པས་མཆོད་པར་འོས་པའོ། ད་བཟོད་པ་བྱེད་མཁན་དེ་མཆོད་པར་འོས་པ། ས་བཅད་གསུམ། དང་པོ་ཕན་པའི་བསམ་པ་མེད་པས་མཆོད་ཡུལ་མིན་པ་མི་འཐད་པ་ནི། མཆོད་པའི་བསམ་པ་མེད་པས་མཆོད་ཡུལ་མིན་པ་མི་འཐད་པ་ནི། གལ་ཏེ་བཟོད་བསྒྲུབ་གལ་ཏེ་བཟོད་བསྒྲུབ་བསམ་མེད་པས་དགྲ་དེ་མཆོད་བྱ་མིན་ཞེ་ན། གྲུབ་པ་ཡི་ནི་རྒྱུར་རུང་བ་དམ་པའི་ཆོས་ཀྱང་ཅི་སྟེ་མཆོད། གལ་ཏེ། བདག་གི་རྒྱུད་ལ་བཟོད་པ་བསྒྲུབ་པར་བྱའོ་སྙམ་པའི་བསམ་པ་མེད་པས་དགྲ་དེ་ལ། དགྲ་དེ་ལ་རང། འུ་རེ་དགྲ་བྱེད་རྒྱུ་ཁོ་རང་མིན་པ། ནི། བཟོད་པའི་རྒྱུ་བསྒྲུབ་པར་བྱའོ་བསམ་པའི་བསམ་པ་དེ་མེད་དགྲ་དེ་ལ། བསྒྲུབ་པར་བྱའོ་བསམ་པ་མེད་པས། དེ་ནི། དགྲ་དེ་མཆོད་པར་བྱ་བ་མ་ཡིན་ནོ་ཞེ་ན། འོ་ན་དགེ་བ་བསྒྲུབ་པ་ཡི་རྒྱུར་རུང་བ།

མཆོད་བྱ་མ་ཡིན་པར་ཐལ་དགེ་བ་བསྐྱེད་པར་བྱའོ་སྙམ་པའི་བསམ་པ་མེད་པའི་ཕྱིར་དམ་པའི་ཆོས། དམ་པའི་ཆོས་དག་གསུང་རབ་ཡན་ལག་བཅུ་གཉིས་ལྟ་བུ་དང་འགོག་ལམ་ལྟ་བུ་གང་ག་པ་འཁོར་བ་ནས་འཇིག་བགྱིད་པའམ། གཉིས་པ། གནོད་པའི་བསམ་པ་ཡོད་པས་མཆོད་ཡུལ་མིན་པ་མི་འཐད་པ་ནི་གནོད་པའི་བསམ་པ་ཡོད་པའི་ཆུ་ཡུར་མིན་པ་མི་བདེ་བ་ནི། གལ་ཏེ་དགྲ་འདིས་གནོད་བྱ་བའི་བསམ་ཡོད་མཆོད་བྱ་མིན་ཞེ་ན་དགྲ་ལ་གནོད་པ་བྱེད་བསམ་པའི་བསམ་པ་ཡོད་པས་དེ་མཆོད་བྱ་མིན་ཞེ་ན། སྨན་པ་བཞིན་དུ་ཕན་བརྩོན་ན་བདག་གི་བཟོད་པ་ཇི་ལྟར་འགྲུབ་ཟེར་དེ་མི་མཚུངས་ཟེར་དེ་དེ་མི་མཚུངས་ཏེ། གལ་ཏེ་དགྲ་འདིས་བདག་ལ་གནོད་པར་བྱ་བའི་བསམ་པ་ཡོད་པས་མཆོད་བྱ་མིན་ནོ་ཞེ་ན། སྨན་པ་བཞིན་དུ་ཕན་བདེ་སྒྲུབ་པ་ལ་བརྩོན་ན། བཟོད་པའི་ཡུལ་མ་ཡིན་བཟོད་པའི་ཡུལ་མ་ཡིན་ཏེ། བདག་གི་གནོད་པ་ལ་ཇི་མི་སྙམ་པའི་བཟོད་པ་ཇི་ལྟར་འགྲུབ། དེས་ན་གནོད་བྱེད་ལ་དགའ་བར་རིགས་སོ། རྒྱུ་མཚན་དེས་ན་ད་གནོད་བྱེད་ལ་གནོད་བྱེད་དགྲ་བ་ལ་དགྲ་ལ་དགའ་བར་རིགས་སོ། གསུམ་པ་དེས་ན་བཟོད་པའི་དམིགས་རྐྱེན་བྱེད་པས་མཆོད་པར་འོས་པ་ནི། བཟོད་པའི་དམིགས་རྐྱེན་བྱེད་པའི་དགྲ་དེ་མཆོད་པར་འོས་པ་ནི། དེ་བས་རབ་ཏུ་སྡང་སེམས་ལ་བརྟེན་ནས་བཟོད་པ་སྐྱེ་བས་ན་དེ་ཉིད་བཟོད་པའི་རྒྱུ་ཡིན་པས་དམ་པའི་ཆོས་བཞིན་མཆོད་པར་མཆོད་པར་འོས། ཕན་སེམས་ལ་བརྟེན་ནས་བཟོད་པ། ཕན་སེམས་ལ་བརྟེན་ནས་བཟོད་པ། མི་རྫོགས་པ། བཟོད་པ་རྫོགས་ཡས་དེ་ཕན་སེམས་ལ་བརྟེན་ནས་བཟོད་པ་རྫོགས་རུ་མོ། བཟོད་པ་རྫོགས་ཡས་དེ་གང་བ་ཟེར་ན་དེ་བས་རབ་ཏུ་སྡང་སེམས་ཀྱིས་སྡང་སེམས་ཆེན་འདི་བྱས་ན་ནས་ཚུལ་གནོད་པ་ཆེན་འདི་བྱས་ན་རྒྱགས་ཡོང་གི་སྟེ། དེ་བས་སྡང་སེམས་ཀྱིས་གནོད་པ་བྱེད་པ་ལ་བརྟེན་ནས་བཟོད་པ་སྐྱེ་བས་ན། གནོད་བྱེད་དེ་ཉིད་བཟོད་པའི་རྒྱུ་ཡིན་པས་ཕན་སེམས་མེད་ཀྱང་དམ་པའི་ཆོས་བཞིན་དུ་མཆོད་པར་འོས་སོ། ཟོ་ད་ནི། དངོས་པོའི་དོན་སྦྱར་ལ་དེ་ཚོ་རིམ་པ་ལྟར་སྟོན། བདག་དེ་རྟག་དང་གཅིག་ཚང་མ་འོག་ཏུ་མཆོད་པར་འོས་སོ། བཟོད་པའི་རྒྱུ་ཡིན་པས་འོ་སྡང་སེམས་དེ་དེ་བས་རབ་ཏུ་སྡང་སེམས་ལ་ཟེར། དེ་བས་ཀྱང་འུ་རེ་ལ་སྡང་བ་ཆེན་པོ་བྱས་ནས། འོ་དེ་འདྲ་གི་དགྲ་བོ་ལངས་ཡོང་བ་ཡིན་ན་དེ་བས་ཀྱང་ཁོ་ལ་བཟོད་པ་སྐྱེ་ཡས་ཀྱི་རྒྱུ་སྟོབས་ལྡན་བྱུང་བ་བས་བཟོད་པ་སྐྱེ་ཡས་ཀྱི་རྒྱུ་སྟོབས་ལྡན་རང་ཕན་སེམས་ལ་བརྟེན་ནས་བཟོད་པ་འདུག་གི་མོད་དེ་བས་རབ་ཏུ་སྡང་སེམས་ཀྱིས་གནོད་པ་བྱེད་པ་དེ་ལ་བརྟེན་ནས། བཟོད་པ་སྐྱེ་བས་ན་གནོད་བྱེད་དེ་ཉིད་བཟོད་པའི་རྒྱུ་ཡིན་པས། ཕན་སེམས་མེད་ཀྱང་དམ་པའི་ཆོས་བཞིན་དུ་མཆོད་པར་འོས་སོ། གསུམ་པ། སྟོན་པ་དང་འདྲ་བར་བལྟ་བ་ལ་གཉིས་འོ་ད་དགྲ་དེ། རང་གི་དགྲ་དེ། སྟོན་པ་སངས་རྒྱས་དང་འདྲ་བར་བལྟ་བ་ལ་གཉིས་རྒྱས་པར་བཤད་པ་དང་དོན་བསྡུ་བའོ། ཟེར་ད་དགྲ་དེ་སྟོན་པ་སངས་རྒྱས་དང་འདྲ་བར་བལྟ་དགོས་པས་སོ། དང་པོ་རྒྱས་པར་བཤད་པ་ལ་གསུམ་སེམས་ཅན་དང། སངས་རྒྱས། བསོད་ནམས་ཀྱི་ཞིང་དུ་མཚུངས་པར་ལུང་ལས་གསུངས་པ། དེ་རིགས་པས་བསྒྲུབ་པ་དེ་ལ་རྩོད་པ་སྤངས་པ་ས་བཅད་གསུམ། དང་པོ་ནི། སེམས་ཅན་དང་སངས་རྒྱས་བསོད་ནམས་ཀྱི་ཞིང་དུ་མཚུངས་པར་ལུང་ལས་གསུངས་པ་ནི། དེ་ཕྱིར་སེམས་ཅན་ཞིང་དང་ནི་རྒྱལ་བའི་ཞིང་ཞེས་ཐུབ་པས་གསུངས། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་རེད། སེམས་ཅན་རྣམས་གུས་པར་བྱ་དགོས་པ་དེའི་ཕྱིར། སེམས་ཅན་རྣམས་གུས་པར་བྱ་དགོས་པ་དེའི་ཕྱིར་ཆོས་ཡང་དག་པར་བསྟན་པའི་མདོ་སྡུད་པ་ཡིན་ན། ཆོས་ཡང་དག་པར་སྡུད་པའི་མདོ་ལས། སེམས་ཅན་གྱི་ནི། སེམས་ཅན་གྱི་ཞིང་ནི་སངས་རྒྱས་ཀྱི་ཞིང། སེམས་ཅན་གྱི་ཞིང་ནི་སངས་རྒྱས་ཀྱི་ཞིང་སྟེ། སངས་རྒྱས་ཀྱི་ཞིང་དེ་ལས་སངས་རྒྱས་ཀྱི་ཆོས་རྣམས་ཐོབ་པར་འགྱུར་གྱི། དེར་ནི་ལོག་པར་སྒྲུབ་པར་མི་རིགས་སོ་ཞེས་སོ། བསོད་ནམས་ཀྱི་ས་བོན་རྒྱ་ཆེན་པོ་འདེབས་པས། བསོད་ནམས་ཀྱི་ས་བོན་རྒྱ་ཆེན་པོ་འདེབས་པས། སེམས་ཅན་གྱི་ཞིང་དང་ནི་རྒྱལ་བའི་ཞིང་ཞེས་བསོད་ནམས་གསོག་པའི་ཞིང་སྟོན་པ་དང་འདྲ་བར་ཐུབ་པས་གསུངས་སོ། ཟེར་ལུང་དྲངས་ཡོད། སེམས་ཅན་གྱི་ཞིང་དང་སངས་རྒྱས་ཀྱི་ཞིང་དང་འདྲ་བ་རེད་ཐུབ་པ་རང་ཉིད་ཀྱིས་གསུངས་སོ། སྟོན་པས། སྟོན་པ་དང་འདྲ་བར་ཐུབ་པས་གསུངས་སོ། གཉིས་པ་དེ་རིགས་པས་བསྒྲུབ་པ་ལ་གཉིས། སངས་རྒྱས་དང་སེམས་ཅན་ལ་དད་སངས་རྒྱས་དང་སེམས་ཅན་ལ་དད་པས་འདོད་བྱ་མཐར་ཐུག་ཐོབ་པ་དང། གཉིས་ཀ་ལ་དད་པས་སངས་རྒྱས་ཐོབ་པར་མཚུངས་པ་ལ་འདོར་ལེན་མི་རིགས་པའོ། ས་བཅད་གཉིས། གཉིས་པ་དེ་རིགས་པས་བསྒྲུབ་པ་རིགས་པས་བསྒྲུབ་པ་དེ་ལ་ས་བཅད་གཉིས། དང་པོ་སངས་རྒྱས་དང་སེམས་ཅན་ལ་དད་པས་འདོད་བྱ་མཐར་ཐུག་ཐོབ་པ་ནི། སངས་རྒྱས་དང་སེམས་ཅན་ལ་དད་པས་འདོད་བྱ་མཐར་ཐུག་ཐོབ་པ་ནི། སེམས་ཅན་མཐའ་དག་ལ་གུས་པར་རིགས་ཏེ། ད་སེམས་ཅན། དགྲ་བོ་ཟེར་ཡག་མོ་ད་སེམས་ཅན་མཐའ་དག་ལ་གུས་པར་རིགས་ཏེ། འདི་དག་མགུ་བྱས་མང་པོ་ཞིག། འདི་ལྟར། ཕུན་ཚོགས་ཕ་རོལ་ཕྱིན། སངས་རྒྱས་དང་སེམས་ཅན་འདི་དག་ལ་དད་ཅིང་མགུ་བར་བྱས་པའི་གང་ཟག་མང་པོ་ཞིག་གིས་དེ་ལྟར་དོན་གཉིས་ཕུན་སུམ་ཚོགས་པའི་ཕ་རོལ་ཏུ་ཕྱིན་པའི་ཕྱིར་རོ། འདི་དག་མགུ་བྱས་མང་པོ་ཞིག་གིས་དེ་ལྟར་ཕུན